རྒྱ་ནག་དང་རྒྱལ་སྤྱི་དང་འོས་བསྡུ་དེ་ལ་དོ་སྣང་ག་ཚོད་ཞིག་བྱེད་བཞིན་པ་སོགས་ཀྱི་ཐད་ནས་བགྲོ་གླེང་བྱེད་རྒྱུ་ཡིན། ད་ལོ་རྗེས་མའི་ཕྱི་ཟླ་དང་པོ་ཚེས་བཅུ་གསུམ་གྱི་ཉིན་མོ་དེ་ལ་ཐའེ་ཝན་གྱི་སྲིད་འཛིན་གྱི་འོས་བསྡུ་བྱེད་རྒྱུ་ཡིན་པ་དང་ད་ལྟའི་སྲིད་འཛིན་ཚའེ་ཡེན་ཝེན་ནི་ད་དམངས་གཙོ་ཡར་ཐོན་ཚོགས་པ་ཟེར་གོ་ནོ་གི་སྲིད་དོན་ཚོགས་པ་དེའི་ངོས་ནས་ཐོན་པའི་སྲིད་འཛིན་གྱི་འོས་མི་ཆགས་ཏེ་སྲིད་འཛིན་ལ་འདེམས་ཐོན་བྱུང་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་ཐམ་པ་ལོ་ལ་བསྐྱར་དུ་ཡང་སྲིད་འཛིན་ལ་འདེམས་ཐོན་བྱུང་བ་ཞིག་རེད། ཐའེ་ཝན་གྱི་ཁྲིམས་ལུགས་ཀྱི་ནང་དུ་སྲིད་འཛིན་སྐབས་གཉིས་མ་གཏོགས་འཁུར་མི་ཆོག་པའི་རྐྱེན་གྱིས་ལོ་རྗེས་མ་གི་ཕྱི་ཟླ་ལྔ་བའི་ཚེས་ཉི་ཤུ་ཐམ་པའི་ཉིན་མ་དེ་ལ་ད་སྲིད་འཛིན་ཚའེ་ཡེན་ཝེན་གྱི་འགན་ཡུན་དེ་འཁྱོལ་རྒྱུ་ཡིན་པ་དང། ཐེངས་འདི་གི་སྲིད་འཛིན་གྱི་འོས་བསྡུ་གི་ཁྲོད་དུ་རྒྱལ་ཁ་ཐོབ་མཁན་དེ་ནི་ད་ཉིན་མོ་དེ་ག་རང་ལ་སྲིད་འཛིན་གྱི་ཁྲི་ལ་བཞུགས་རྒྱུའམ་ཡང་ན་ད་སྲིད་འཛིན་ཆགས་པའི་རྟེན་འབྲེལ་གྱི་མཛད་སྒོ་དེ་འཚོགས་རྒྱུ་ཡིན་པ་རེད། དེ་ལ་བརྟེན་ནས་ཐེངས་འདི་གི་འོས་བསྡུ་དེ་ནི། གཞུང་འཛིན་སྲིད་དོན་ཚོགས་པ་གི་དབང་སྟོབས་དེ་སྔར་བཞིན་དུ་སོར་གནས་བྱེད་རྒྱུའམ། ཡང་ན་སྲིད་དོན་ཚོགས་པ་གཞན་ཞིག་གིས་ད་གླིང་ཕྲན་དེ་དབང་བསྒྱུར་བྱེད་རྒྱུ་གི་གདམ་ག་ཞིག་ཀྱང་ཆགས་ཡོད་པ་རེད། དེ་ཡང་ཐའེ་ཝན་ནང་སྲིད་ལས་ཁུངས་ཀྱི་དྲ་རྒྱ་གི་སྟེང་དུ་བཀོད་པ་ལྟར་ན་ཐའེ་ཝན་གྱི་ནང་དུ་ད་ལྟ་སྲིད་དོན་ཚོགས་པ་བརྒྱད་ཅུ་གྱ་དགུ་ཡོད་པ་རེད། ད་དེ་གི་ནང་གི་ཡང་ཅིག་སྲིད་དོན་ཚོགས་པ་གལ་ཆེན་པོ་དང་གཞི་རྒྱ་ཆེན་པོ་དེ་ཚོ་གང་གང་རེད་ལབ་ན་ད་དམངས་གཙོ་ཡར་ཐོན་ཚོགས་པ་གཅིག་བྱས་དེ་ནས་གོ་མིན་ཏང་གཅིག་བྱས་དེ་ནས་ད་ཐའེ་ཝན་མི་མང་ཚོགས་པ་ཡང་ན་ཐའེ་ཝན་དམངས་ཚོགས་ཟེར་བ་དེ་གཅིག་བྱས་དེ་ནས་དུས་རབས་ཀྱི་ནུས་ཤུགས་ཟེར་བ་གི་ཡང་ཚོགས་པ་གཅིག་བྱས་དེ་ནས་དམངས་གཅེས་སྲིད་དོན་ཚོགས་པ་ཟེར་བ་གཅིག་བྱས་དེ་ལ་སོགས་པ་གི་ད་བསྡོམས་པས་ཚོགས་པ་སྲིད་དོན་ཚོགས་པ་བརྒྱད་ཅུ་གྱ་དགུ་ཡོད་པ་རེད། དེ་ལ་བརྟེན་ནས་ད་ཅིག་ཐའེ་ཝན་གྱི་སྲིད་འཛིན་གྱི་འོས་མི་མང་ཆེ་བ་ཞིག་ཀྱང་ད་གོང་གི། སྲིད་དོན་ཚོགས་པ་གཙོ་བོ་གསུམ་གྱི་ནང་ནས་ཐོན་གྱི་འདུག་དེ་ཡང་ཅིག་སྲིད་འཛིན་གྱི་འོས་མི་དག་ངོ་སྤྲོད་ཞིག་ཡ་ཅིག་མདོར་བསྡུས་ཤིག་བྱས་ན་ད་ཁོ་རང་ཚོ་སྲིད་འཛིན་གྱི་འོས་མི་ལ་ལངས་རྒྱུ་གི་གསལ་བསྒྲགས་བྱས་པའི་གོ་རིམ་ལྟར་ཅིག་ངོ་སྤྲོད་ཅིག་བྱས་པ་ན་འདི་འདྲ་ཞིག་རེད། ད་དང་པོ་དེ་སྲིད་འཛིན་ཚའེ་ཡེན་ཝེན་གྱི་དམངས་གཙོའི་ཡར་ཐོན་ཚོགས་པ་གི་ངོས་ནས་ད་སྲིད་འཛིན་གྱི་འོས་མི་ལ་ལངས་མཁན་དེ་ནི་ད་ལའི་ཆིན་ཏི་ཟེར་བ་དེ་རེད་ཁོ་རང་ལོ་དྲུག་ཅུ་རེ་གསུམ་རེད། ད་ལྟ་ཁོ་རང་ཐའེ་ཝན་གྱི་སྲིད་འཛིན་གཞོན་པ་དང་དམངས་གཙོའི་ཡར་ཐོན་ཚོགས་པ་གི་གཙོ་འཛིན་རེད། ཁོང་གིས་ད་ཚའེ་ཡེན་ཝེན་གྱིས་བརྗོད་པའི་འགན་འཁྲི་བཞི་འམ་ཡང་ན་དམ་བཅའ་བཞི་ཟེར་བ་དེ་ད་ཡང་དང་ཡང་དུ་བསྐྱར་ཟློས་བྱས་ཡོད་པ་རེད་དེ་ནི་གཅིག་ད་དམངས་ཚོགས་ཀྱི་འཚོ་བ་ལ་ལྟ་སྐྱོང་བྱེད་རྒྱུ་དང། དེ་ནས་ཐའེ་ཝན་གྱི་ད་དཔལ་འབྱོར་ཡར་རྒྱས་གོང་འཕེལ་འགྲོ་བའི་སྒུལ་ཤུགས་དེ་རྒྱུན་འཛིན་བྱེད་རྒྱུ། དེ་ནས་རྒྱལ་ཁབ་ཀྱི་བདེ་འཇགས་སྲུང་སྐྱོབ་བྱེད་རྒྱུ། དེ་ནས་ས་ཁུལ་གྱི་འགན་འཁྲི་དང་དུ་ལེན་རྒྱུ་བཅས་ཡིན་ཟེར་ནས་ད་ཁོ་རང་གིས་གདེང་འཇོག་བྱས་ཡོད་པ་རེད། དེ་ནས་ཡང་ཐའེ་ཝན་གྱི་ད་སྲིད་འཛིན་གྱི་འོས་མི་གཉིས་པ་དེ་ནི་ད་གོ་མིན་ཏང་གི་ངོས་ནས་ད་སྲིད་འཛིན་གྱི་འོས་མི་ལ་འདེམས་ཐོན་བྱུང་མཁན་ཧོ་ཡུའུ་ཡི་ཟེར་བ་དེ་རེད་ད་ཁོ་རང་ལོ་དྲུག་ཅུ་རེ་དྲུག་རེད། ད་ད་ལྟ་སྐུ་ཞབས་ཧི་ཡོ་ཡུས་ནི་ཁེ་ཐའེ་ཝན་གི་བྱང་ཕྱོགས་སུ་ཡོད་པའི་ཤིན་པའེ་ཟེར་བའི་གྲོང་ཁྱེར་དེ་གི་གྲོང་ཁྱེར་སྤྱི་ཁྱབ་རེད། ད་དེ་གི་སྔོན་ལ་ཁོ་རང་ནི་གཅིག་ཉེན་རྟོག་པའི་ལས་ཁུངས་ཁག་གི་ནང་དུ་འགོ་ཁྲིད་གནང་མྱོང་ཡོད་པ་དང་ད་རུང་དབུས་ཉེན་རྟོག་པ་གི་སློབ་གྲྭ་ཆེན་མོ་གི་སློབ་སྤྱི་སོགས་གནང་ཡོད་པ་རེད། ཉིས་སྟོང་བཅོ་བརྒྱད་ཀྱི་ལོ་དེ་ལ་ད་ཤིན་པའེ་གྲོང་ཁྱེར་གྱི་གྲོང་ཁྱེར་སྤྱི་ཁྱབ་འོས་བསྡུ་གི་ཁྲོད་དུ་མང་གཙོ་ཡར་ཐོན་སྲིད་དོན་ཚོགས་པ་གི་སུའུ་ཀྲིན་ཁྲང་ཟེར་བ་དེ་ཕམ་ཉེས་བཏང་སྟེ་གྲོང་ཁྱེར་གྱི་སྤྱི་ཁྱབ་ཆགས་པ་རེད། ད་སུའུ་ཀྲིན་ཁྲང་དུ་ཟེར་བ་དེ་ནི་གཅིག་ཉིས་སྟོང་དྲུག་གི་ལོ་ལ་སྲིད་འཛིན་ཁྲིན་ཧྲི་པིན་གྱིས་ད་རྒྱལ་ཁབ་ཀྱི་གཅིག་འཛིན་སྐྱོང་ལས་ཁུངས་ཀྱི་འགན་འཛིན་ད་ཞིན་ཀྲིན་ཡོན་ཟེར་གོ་ནོ་དེ་གི་ཞིན་ཀྲིན་ཡོན་གྱི་ཡོན་ཀྲང་ལ་བསྐོ་འཇོག་བྱས་མྱོང་བའི་མི་སྣ་ཞིག་རེད།

ཉེན་རྟོག་པའི་ལས་ཁུངས་ཀྱི་སྤྱི་ཁྱབ་འགན་འཛིན་དུ་བསྐོ་འཇོག་བྱས་པ་དང་ད་ཁོང་ནི་གཅིག་ཐའེ་ཝན་གྱི་ལོ་རྒྱུས་ཀྱི་སྟེང་གི་ལོ་ན་གཞོན་ཤོས་ཀྱི་ད་ཉེན་རྟོག་པའི་སྤྱི་ཁྱབ་འགན་འཛིན་དུ་ཆགས་པ་རེད། ད་དེ་ནས་ཐའེ་ཝན་གྱི་སྲིད་འཛིན་འོས་མི་ད་གཞན་དག་ཅིག་ནི། ད་ཐའེ་ཝན་མི་མང་ཚོགས་པ་དང་ཡང་ན་ཐའེ་ཝན་དམངས་ཚོགས་ཀྱི་ངོས་ནས་ད་སྲིད་འཛིན་གྱི་འོས་མི་ལ་ལང་གི་ཡོད་པ་ཁི་ཝུན་ཀྲི་ཟེར་བ་དེ་རེད། ད་ཁི་ཝུན་ཀྲི་ཟེར་བ་འདི་ནི་ལོ་དྲུག་ཅུ་རེ་བཞི་ལ་སོན་ཡོད། ཁོང་ནི་ད་ལྟའི་ཆར་ད་ཐའེ་ཝན་མི་མང་ཚོགས་པ་གི་ཚོགས་གཙོ་དང་དེ་སྔོན་ད་ཐའེ་པེ་གྲོང་ཁྱེར་གི་གྲོང་ཁྱེར་སྤྱི་ཁྱབ་གནང་མྱོང་མཁན་ཞིག་ཡིན་པ་རེད། ད་ཁི་ཝུན་ཀྲི་ཁོ་རང་ནི་གཅིག་སློབ་སྦྱོང་གི་ངོས་ནས་བྱས་ན་སྨན་པ་ཞིག་ཡིན་པ་དང་དམིགས་བསལ་གྱི་ད་ཁོ་རང་གི་མིའི་དབང་པོ་དང་དོན་ལྔ་སྣོད་དྲུག་ལ་སོགས་པ་ད་ཅིག་མར་ལེན་པ་དང་ད་ཚབ་ཏུ་གཞན་པ་ཞིག་འཇོག་ཡ་གི་གཤག་བཅོས་བྱེད་མཁན་གྲགས་ཅན་གྱི་སྨན་པ་ཞིག་རེད། ཉིས་སྟོང་བཅུ་བཞི་གི་ལོ་དེ་ལ་ཆབ་སྲིད་ཀྱི་ནང་དུ་ཞུགས་ནས་གྲོང་ཁྱེར་སྤྱི་ཁྱབ་ཀྱི་འོས་བསྡུར་ཞུགས་པ་དང་ཉིས་སྟོང་བཅུ་དགུ་གི་ལོ་དེ་ལ་ད་ཐའེ་ཝན་མི་དམངས་སྲིད་དོན་ཚོགས་པ་ད་ཐའེ་ཝན་དམངས་ཚོགས་ཟེར་བ་འདི་ད་ཁོ་རང་གིས་དངོས་སུ་བཙུགས་པ་རེད། ད་ད་ལོར་ཁོ་རང་གིས་སྨན་ཁང་གི་ལས་ཀ་ནས་ལས་འཁྱུར་བྱས་ཏེ་ལོ་རྗེས་མ་གི་སྲིད་འཛིན་གྱི་ནང་དུ་འོས་བསྡུར་ཞུགས་ཀྱི་ཡོད། དེ་ནས་ཡང་ཐའེ་ཝན་གྱི་སྲིད་འཛིན་གྱི་འོས་མི་ད་གཞན་དག་ཅིག་ནི་ད་གོ་ཐའེ་མིན་ཟེར་བ་ཞིག་རེད་ད་ཁོ་ལོ་བདུན་ཅུ་དོན་གཉིས་རེད་ད་ཁོང་ནི་ཆབ་སྲིད་ཚོགས་པ་མེད་པར་ད་རང་རྐྱ་བའི་མིང་ནས་སྲིད་འཛིན་གྱི་འོས་མི་ལ་ལངས་མཁན་ཞིག་རེད་ད་ཁོང་ནི་ཐའེ་ཝན་གྱི་ནང་གི་ཅིག་ཁེ་ལས་བ་ཞིག་ཡིན་པ་དང་ལོ་མང་པོ་ལ་ཐའེ་ཝན་གྱི་ནང་གི་ཕྱུག་པོའི་ནང་གི་ཅིག་ཕྱུག་པོ་དུ་ཆགས་ཡོད་པ་རེད་ཁོ་རང་གི་ཧུང་ཧའེ་ད་ཅིག་ཚན་རྩལ་ཚོགས་པ་ཟེར་བ་དེ་ཁོང་གིས་བཙུགས་པའི། ཁེ་ལས་ཆེན་པོ་ཞིག་ཡིན་པ་དང་དེ་གི་ནང་གི་ཁེ་ལས་མང་པོ་ཞིག་རྒྱ་ནག་ཏུ་ཡོད་པ་རེད་ད་དཔེར་ན་རྒྱ་ནག་གི་ནང་གི་ཧྥུ་ཧྲི་ཁང་ཟེར་བའི་ད་ཀུ་ཤུ་ཁ་པར་གི་ལྷུ་ལག་བཟོ་མཁན་གི་བཟོ་གྲྭ་གཙོ་བོ་དེ་ནི་ད་རྒྱ་ནག་ཏུ་ཚུགས་ཡོད་པ་རེད། དེ་སྔོན་ད་ཁོ་རང་འདྲ་བརྒྱུད་ན། གོ་མིན་ཏང་གི་ནང་གི་ཁོངས་མི་ཡིན་པ་དང་དེ་ནས་གོ་མིན་ཏང་གི་ཡང་སྦྱིན་བདག་གཙོ་བོ་ཞིག་ཆགས་ཡོད། ཉིས་སྟོང་བཅུ་དགུ་གི་ལོར་ཁོ་རང་སྲིད་འཛིན་གྱི་འོས་མིར་ལངས་ན་ཡང་གོ་མིན་ཏང་གི་ནང་ནས་ཡིན་ད་མ་ཐོབ་པ་རེད། ད་ལོར་ཡང་གཅིག་གོ་མིན་ཏང་གི་སྲིད་འཛིན་འོས་མི་གི་སྔོན་འགྲོ་འོས་བསྡུ་ལ་ལངས་ན་ཡང་ཡང་ཁོ་རང་འོས་མི་མ་ཆགས་པ་རེད། དེ་ལ་དེ་ནི་ད་ཉེ་བའི་ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་བརྒྱད་གི་ཉིན་མོ་དེ་ལ་ཁོ་རང་སྒེར་ངོས་ནས་སྲིད་འཛིན་གི་འོས་མི་ལ་ལངས་རྒྱུ་ཡིན་ནས་གསལ་བསྒྲགས་བསྐྱངས་པ་རེད། ད་གསལ་བསྒྲགས་དེ་ཐོས་མ་ཐག་ཏུ་མི་མང་པོ་ཞིག་གིས་ད་ནི་ད་སྲིད་འཛིན་གི་འོས་མི་ལའེ་ཆིན་ཏེ་ནི་ད་མར་ཉལ་ནས་བསྡད་ཐུབ་ན་ཡང་འོས་བསྡུ་གི་ནང་དུ་རྒྱལ་ཁ་ཐོབ་རྒྱུ་རེད་ཟེར་ནས་དྲ་ཐོག་ཏུ་བསམ་ཚུལ་མང་དུ་འགོད་མཁན་བྱུང་ཡོད། གོ་ཐའི་མིན་གྱིས་ད་དེ་སྔོན་གཅིག་གོ་མིན་ཏང་གི་འོས་མི་ཧོའུ་ཡུའུ་ཡི་ལ་རྒྱབ་སྐྱོར་བྱ་རྒྱུ་ཡིན་ཟེར་ནས་བཤད་མྱོང་ཡོད་པ་རེད། ད་གོ་མིན་ཏང་ནང་ཁུག་གི་འོས་ཤོག་དེ་ཁ་འཐོར་རྒྱུ་གི་སེམས་ཁྲལ་འོག་ཏུ་ད་ཁོ་ལ་སྐྱོན་བརྗོད་དང། གོ་མིན་ཏང་ནང་གི་ཁོངས་མི་སུ་གཅིག་གིས་ཁོང་གི་འོས་བསྡུ་ལ་རོགས་རམ་བྱས་པ་ཡིན་ན་ད་གོ་མིན་ཏང་གི་ཏང་ནང་ཁུག་གི་སྒྲིག་ཁྲིམས་དང་འགལ་བ་ལ་ངོས་འཛིན་བྱས་ཏེ་ཆད་པ་དང་ཉེས་ཆད་གཅོད་རྒྱུ་ཡིན་ཟེར་ནས་གསལ་བསྒྲགས་ར་སྤེལ་ཡོད་པ་རེད། ད་གོ་ཐའི་མིན་གྱིས་ཕྱི་ཟླ་བཅུ་གཅིག་པའི་ཚེས་གཉིས་ཀྱི་བར་དུ་འོས་ཤོག་འཕེན་མཁན་གཉིས་འབུམ་དགུ་ཁྲི་གི་རྒྱབ་སྐྱོར་མཚན་རྟགས་བསྡུ་རུབ་བྱེད་ཐུབ་པ་བྱུང་ན་གཞི་ནས་ད་དངོས་གཞི་སྒེར་ངོས་ནས་ད་སྲིད་འཛིན་འོས་མི་ལ་ལངས་མཁན་དེ་ཆགས་ཀྱི་ཡོད་པ་རེད། ད་ཐའེ་ཝན་གྱི་འོས་བསྡུ་འདི་ནི་གཅིག་ཨ་རི་དང་འཛམ་གླིང་ལ་གལ་ཆེན་པོ་ཞིག་ཆགས་ཡོད། ད་ཐའེ་ཝན་གྱི་འོས་བསྡུ་འདི་ཐག་ཉེ་རུ་ཕྱིན་པ་དང་བསྟུན་ནས་ཐའེ་ཝན་ཉེ་འཁོར་གྱི་མཚོ་ཐོག་གི་གནས་སྟངས་དེ་ནི་ཛ་དྲག་ཏུ་འགྱུར་བཞིན་པ་དང་ལོ་རྗེས་མའི་ཟླ་བ་དང་པོ་ནང་གི་སྲིད་འཛིན་འོས་མི་རྣམས་ཀྱིས་མཚོ་འགག་ཕྱོགས་གཉིས་ཀྱི་འབྲེལ་ལམ་ཇི་ལྟར་ཐག་གཅོད་རྒྱུ་ནི་འཛམ་གླིང་གང་ས་གི་མི་མང་གིས་དོ་སྣང་བྱེད་ས་ཞིག་ཆགས་ཡོད་པ་རེད། ད་ཨ་རིའི་ནང་གི་ཡུན་གནས་ཀྱི་ཁེ་ཕན་ནི་ཐའེ་ཝན་མཚོ་འགག་གི་ཞི་བདེའི་གཏན་འཇགས་ལ་རག་ལས་ཡོད་པ་དང་ཐའེ་ཝན་ཆབ་སྲིད་ཤོག་ཁག་ཡོངས་ཀྱིས་ད་ཚོར་བ་སྐྱེན་པོ་ཡིན་པས་དུས་ཚོད་འདི་ག་རང་ལ་འགན་འཁུར་བའི་ངང་ནས་ལས་འགུལ་སྤེལ་རྒྱུ་ནི་ཨ་རིའི་གཞུང་གི་རེ་བ་ཡིན་ཟེར་ནས་ཨ་རིའི་གཞུང་གིས་ཡང་དང་ཡང་དུ་བརྗོད་ཡོད། ཨ་ད་རུང་ཉམས་ཞིབ་པ་རྣམས་ཀྱིས་ད་སུ་ཞིག་ལ་སྲིད་འཛིན་ལ་འདེམས་ཐོན་བྱུང་བ་ཡིན་ན་ཡང་རྒྱ་ནག་གིས་མུ་མཐུད་དུ་གནོན་ཤུགས་འཇོག་རྒྱུ་རེད་ཟེར་ནས་ད་བསམ་ཚུལ་གཅིག་གྱུར་གྱི་སྒང་ནས་སྡོམ་ཚིག་བཀོད་ཡོད། འོ་ན་ད་ཐའེ་ཝན་གྱི་སྲིད་འཛིན་གྱི་འོས་མི་ལ་ལངས་མཁན་ཁོ་རང་ཚོ་གྱི་ཆབ་སྲིད་ཀྱི་ལངས་ཕྱོགས་ག་འདྲ་ཞིག་རེད་ཟེར་ན་ད་དམངས་གཙོ་ཡར་ཐོན་ཚོགས་པ་གྱི་སྲིད་འཛིན་གྱི་འོས་མི་ལའེ་ཆིན་ཏེ་གིས་ཕྱི་ཟླ་བདུན་པའི་ཚེས་ལྔ་གི་ཉིན་ཨ་རིའི་ནོར་སྲིད་ཚགས་པར་གྱི་སྟེང་དུ་རྩོམ་ཡིག་ཅིག་སྤེལ་བ་ལྟར་ན། ད་ལྟ་གཅིག་པེ་ཅིང་གིས་ཐའེ་ཝན་གྱི་སྟེང་དུ་དམག་དོན་དང་དཔལ་འབྱོར་གྱི་གནོན་ཤུགས་ཆེན་པོ་ཞིག་ཡོང་བཞིན་པའི་སྐབས་འདི་ལ་ཐའེ་ཝན་མི་དམངས་ཀྱིས་སོ་སོའི་ད་རྒྱལ་ཁབ་ཀྱི་ནང་དུ་ལག་བསྟར་བྱེད་བཞིན་པའི་དམངས་གཙོ་དེ་གཅིག་རང་བཞིན་གྱིས་བྱུང་བ་དང་ལས་སླ་བོ་ཅིག་གི་ནས་བྱུང་བ་དེ་འདྲ་ཞིག་ལ་ངོས་འཛིན་བྱེད་མི་ཉན་པ་དང་དེ་ནི་ཅིག་དཀའ་ལས་བརྒྱབ་ནས་བྱུང་བ་ཞིག་ལ་ངོས་འཛིན་བྱེད་དགོས་ཟེར་ནས་བཀོད་ཡོད་པ་དང། ད་ད་རུང་ཐའེ་ཝན་གྱི་མཚོ་འགག་གི་ནང་གི་ཞི་བདེ་དེ་བརྟན་སྲུང་བྱེད་པར་ད་ཀ་བ་ཆེན་པོ་བཞི་ཡོད། ཀ་བ་ཆེན་པོ་བཞི་དེ་བརྟན་སྲུང་བྱ་རྒྱུ་ཡིན་ཟེར་ནས་བཀོད་ཡོད། དེ་ཀ་བ་ཆེན་པོ་བཞི་ཟེར་བ་དེའི་ནང་དུ་ད་ཐའེ་ཝན་གྱི་ཟིལ་ཤུགས་སྲ་བརྟན་ད་ཐའེ་ཝན་གྱི་རྔམ་བརྗིད་དང་དེ་ཚོ་གཅིག་ཤུགས་ཆེ་རུ་གཏོང་བ་དང་དེ་ནས་ཡང་ཐའེ་ཝན་གྱི་དཔལ་འབྱོར་གྱི་བདེ་འཇགས་དེ་སྲ་བརྟན་དུ་གཏོང་བ། དེ་ནས་ཡང་ད་འཛམ་གླིང་གི་དམངས་གཙོའི་ཚོགས་སྡེ་ཁག་དང་འབྲེལ་ལམ་ཡག་པོ་ཞིག་འཛུགས་རྒྱུ། དེ་ནས་ད་རུང་མཚོ་འགག་ཕྱོགས་གཉིས་ཀྱི་འབྲེལ་ལམ་དུ་གཟབ་བརླིང་བརྟན་གསུམ་དང་རྩ་བའི་རྩ་དོན་ཡོད་པའི་འགོ་ཁྲིད་ཀྱི་ནུས་པ་ཡོད་པ་ཞིག་དགོས་ཟེར་ནས་ད་ཁོ་རང་གི་རྩོམ་ཡིག་ཅིག་སྤེལ་ཡོད། ཉམས་ཞིབ་པ་རྣམས་ཀྱིས་འདི་ནི་ད་ལའེ་ཆིན་ཏེ་གིས་རྒྱལ་སྤྱིའི་ཚོགས་ཚོགས་ལ་ཁོང་གིས་ཐའེ་ཝན་མཚོ་འགག་གི་གནས་སྟངས་འདི་ནི་ད་ལྟའི་གནས་སྟངས་དེ་རྒྱུན་སྐྱོང་བྱ་རྒྱུ་ཡིན་པའི་རྟགས་བསྟན་ཡོད་པ་རེད་ཟེར་ནས་བརྗོད་ཀྱི་ཡོད།

ཐའེ་ཝན་དང་རྒྱ་ནག་གི་བར་ན་ད་སྲིད་ཇུས་ལངས་ཕྱོགས་ཀྱི་ཐད་ནས་ད་བར་གནས་སམ་ཡང་ན་ཆེས་དབུ་མའི་ལངས་ཕྱོགས་ཅིག་འཛིན་ཡ་གི་རེ་བ་རྒྱག་གི་འདུག་ཟེར་ནས་བཀོད་ཡོད། ད་དེ་བཞིན་དུ New York Times ཟེར་བའི་ནིའུ་ཡོག་དུས་བབ་ཀྱི་སྟེང་དུ་གནས་ཚུལ་བཀོད་པ་ལྟར་ན་ད་ད་ལོ་ཕྱི་ཟླ་གསུམ་པའི་ནང་ཐའེ་ཝན་གྱི་སྲིད་འཛིན་ཚའེ་ཡེན་ཝེན་ནི་ཨ་རི་བརྒྱུད་ནས་རྒྱལ་ཁབ་གཞན་དག་ལ་འཚམས་འདྲི་གཟིགས་སྐོར་ལ་ཕེབས་པའི་སྐབས་དེ་ལ། ཐའེ་ཝན་གྱི་སྲིད་འཛིན་ཟུར་པ་དང་གོ་མིན་ཏང་ནང་གི་ཤུགས་རྐྱེན་ཧ་ཅང་ཆེན་པོ་ཡིན་པའི་མཱ་དབྱིན་ཅིའུ་ཁོ་རང་རྒྱ་ནག་ལ་འཚམས་འདྲི་གཟིགས་སྐོར་ལ་ཕེབས་ཏེ་ཅིག་རྒྱ་ནག་གི་ནང་དུ་གུས་གུས་ཞུམ་ཞུམ་བྱེད་པའི་གནས་ཚུལ་དེ་གསལ་བོར་བསྟན་པའི་རྐྱེན་གྱིས་ད་ཐའེ་ཝན་གྱི་མི་མང་པོ་ཞིག་ལ་གོ་མིན་ཏང་གི་ད་དངོས་གནས་ཀྱི་ལངས་ཕྱོགས་དེ་ག་རེ་ཡིན་པ་དེ་ལ་དོགས་པ་བྱུང་ཡོད་པ་དང་ཡང་གོ་མིན་ཏང་གི་ཐའེ་ཝན་གྱི་འོས་ཤོག་འཕེན་མཁན་མང་པོ་ཞིག་གིས་གལ་ཏེ་གོ་མིན་ཏང་གི་ལག་ལ་དབང་ཆ་ཤོར་བ་ཡིན་ན་ད་ཁོ་རང་ཚོས་ཐའེ་ཝན་འདི་བཙོང་སྲིད་དམ་ཡང་ན་ཐའེ་ཝན་གྱི་ཅིག་རང་དབང་རང་བདག་དེ་རྒྱ་ནག་ལ་རྩིས་སྤྲོད་བྱེད་སྲིད་དམ་ཟེར་ནས་དོགས་པ་དེ་ཤུགས་ཆེན་པོ་ཅིག་ཡོང་བཞིན་པའི་རྐྱེན་གྱིས་ད་ཐའེ་ཝན་གྱི་གོ་མིན་ཏང་ལ་ད་ལྟ་འོས་འདེམས་འདི་གི་ཁྲོད་དུ་ཅིག་དཀའ་ལས་ཆེན་པོ་ཞིག་ཡོང་བཞིན་པ་རེད། ཐའེ་ཝན་གྱི་སྲིད་འཛིན་འོས་མི་ནང་གི་ཅིག་རང་དབང་ཅན་གྱི་སྲིད་འཛིན་གྱི་འོས་མི་ད་གོ་ཐའེ་མིན་གྱིས་ད་ཟླ་བ་སྔོན་མའི་ནང་ཨ་རིའི་ནང་གི Washington Post ཟེར་བའི Washington ཡིག་ཟམ་གྱི་སྟེང་དུ་གནས་ཚུལ་ཅིག་བཀོད་པ་དང་དེ་གི་ནང་དུ་ཁོང་གིས་ད་ཐའེ་ཝན་གྱི་གནད་དོན་འདི་ནི་རྒྱ་ནག་རྒྱལ་ཁབ་གཅིག་ཟེར་བའི་རྨང་གཞིའི་སྟེང་ནས་ཐད་ཀར་དུ་པེ་ཅིན་དང་ལ་གྲོས་མོལ་བྱེད་དགོས་ཟེར་ནས་བཀོད་ཡོད་པ་རེད། ཁོང་གིས་ད་རུང་དེ་ལྟར་བྱས་ན་ད་གཞི་ནས་ཐའེ་ཝན་མཚོ་འགག་གི་གནས་སྟངས་དེ་ཞི་འཇམ་དུ་གཏོང་ཐུབ་ཀྱི་རེད་ཟེར་ནས་བཤད་ཀྱི་ཡོད། ད་ཉམས་ཞིབ་པ་རྣམས་ཀྱིས་བརྗོད་པ་ལྟར་ན་ད་གོ་ཐའེ་མིན་ཟེར་བ་འདི་ལ་ཅིག་ཆབ་སྲིད་གི་འགན་འཁུར་རྒྱུ་གི་ཉམས་མྱོང་དེ་འདྲ་ཡག་པོ་ཞིག་མེད་པ་དང་ད་དེ་གི་སྒང་ལ་ཁོང་གི་ཚོང་ལས་ཀྱི་ནང་གི་ཁེ་ཕན་མང་པོ་ཞིག་རྒྱ་ནག་ནང་ལོགས་ནས་ཡོང་གི་ཡོད་པའི་རྐྱེན་གྱིས་ད་ཁོ་རང་ནི་ཅིག་ཐའེ་ཝན་གྱི་ཕྱོགས་ཡིན་ནམ་ཡང་ན་པེ་ཅིང་གི་ཕྱོགས་སུ་ལངས་རྒྱུ་རེད་ཟེར་ནས་ད་མི་མང་པོ་ཅིག་གིས་ཚོད་དཔག་འདྲ་མིན་ཅིག་བྱེད་བཞིན་པ་རེད་ཟེར། ནི་ཨ་རི་དང་ད་རྒྱ་ནག་ཐའེ་ཝན་གསུམ་ཆ་གི་ངང་ནས་ད་འོས་བསྡུ་འདི་ལ་དོ་སྣང་ཆེན་པོ་བྱེད་བཞིན་པའི་གནས་ཚད་གང་འདྲ་ཞིག་ཆགས་ཀྱི་འདུག་ཟེར་ན། ད་ད་ལོ་ཟླ་བ་དྲུག་པའི་ནང་ཨ་མི་རི་ཀ་གི་ཕྱི་སྲིད་ལས་ཁུངས་ཀྱི་དྲུང་ཆེ་ཨན་ཐོ་ནི་བྷི་ལིན་ཁིན་ད་རྒྱ་ནག་པེ་ཅིན་དུ་འཚམས་འདྲི་གཟིགས་སྐོར་ལ་ཕེབས་ཏེ་འགོ་ཁྲིད་མཐོན་པོ་དག་དང་མཇལ་འཕྲད་གནང་བའི་སྐབས་སུ་ཐའེ་ཝན་གྱི་ནང་གི་འོས་བསྡུ་འདི་ནི་ཅིག་ཁོ་རང་ཚོ་གི་ད་གླེང་མོལ་བྱེད་ཡ་གྲོས་བསྡུར་བྱེད་ཡའི་གནད་དོན་གཙོ་བོ་ཅིག་ཆགས་ཡོད་པ་དང་རྒྱ་ནག་གི་ཕྱོགས་ནས་ད་ཨ་རིའི་གཞུང་གིས་ཐའེ་ཝན་གྱི་འོས་བསྡུ་འདི་ལ་ད་དོ་སྣང་དང་དེ་ཚོ་ག་ཚོད་ཅིག་སྤྲད་ཀྱི་ཡོད་པ་དང་པེ་ཅིང་གི་ཕྱོགས་ནས་དྲུང་ཆེ་བྷི་ལིན་ཁེན་ལ་ཐའེ་ཝན་གྱི་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི། ད་ལའེ་ཆིན་ཏེ་ལ་ཏོག་ཙམ་ཅིག་བློ་འཚབ་ཡོང་བ་དང་སེམས་ཁྲལ་བྱེད་ཀྱི་ཡོད་པའི་རྣམ་པ་དེ་གསལ་པོར་བསྟན་ཡོད་པ་རེད། ཡང་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་དྲུང་གཞོན་ཞིག་གིས་ད་ཐའེ་ཝན་གྱི་འོས་བསྡུ་དང་འབྲེལ་བའི་གནད་དོན་ཁག་ཅིག་ལ་དྲི་བ་དྲིས་ལན་བྱེད་པའི་སྐབས་སུ་ན་ཐའེ་ཝན་གྱི་གནས་སྟངས་འདི་ལ་དོ་སྣང་བྱེད་དགོས་པའི་རྒྱུ་རྐྱེན་གཙོ་བོ་ག་རེ་རེད་ཟེར་ན་ཁོང་གིས་བརྗོད་པ་ལྟར་ན་ད་ལྟ་འཛམ་གླིང་གི་སྟེང་གི་མཚོ་ཐོག་གི་སྐྱེལ་འདྲེན་དང་སྒམ་ཆེན་པོ་དེ་ཚོ་ཚང་མ་གི་ནང་གི་བརྒྱ་ཆ་གི་ལྔ་བཅུ་ཐམ་པ་དེ་ད་ཐའེ་ཝན་མཚོ་འགག་བརྒྱུད་ནས་འགྲོ་གི་ཡོད་པ་དང་ད་ཐའེ་ཝན་ནི་འཛམ་གླིང་དཔལ་འབྱོར་གྱི་ལྟེ་གནས་ཤིག་ཆགས་ཡོད་པ། ད་ད་རུང་དེ་གའི་སྒང་ལ་ཁྱོད་གྲངས་ཀ་གཅིག་གི་སྒང་ནས་བརྗོད་དགོས་པ་ཡིན་ན་ད་འཛམ་གླིང་སྟེང་གི་གློག་ལེབ། ད chip ཟེར་བ་དེ་ནང་གི chip གི་ནང་གི་ཡང་ལག་རྩལ་མཐོན་པོ་ཡིན་པའི chip གློག་ལེབ་དེ་ཚོ་ཚང་མ་གི་ནང་གི་བརྒྱ་ཆ་གི་དགུ་བཅུ་ནི་ཐའེ་ཝན་ནས་ཐོན་གི་ཡོད་པས་ད་ཐའེ་ཝན་གྱི་འོས་བསྡུ་འདི་ལ་གལ་ཆེན་པོ་ཡིན་པ་དང་ཨ་རིའི་གཞུང་གིས་དོ་སྣང་ཡག་པོ་བྱེད་ཀྱི་ཡོད་པ་དེ་ད་གསལ་བཤད་བྱས་ཡོད་པ་རེད། ད་ཨ་རིའི་གཞུང་གིས་ཐའེ་ཝན་གྱི་སྲིད་འཛིན་གྱི་འོས་བསྡུ་འདི་ལ་དོ་སྣང་བྱེད་ཀྱི་ཡོད་པར་མ་ཟད་ཡང་ཐའེ་ཝན་གྱི་སྲིད་འཛིན་འོས་མི་དེ་ཚོ་གིས་ཡང་ཨ་རིའི་ནང་གི་ད་ལྟ་སྟངས་དང་དེ་ནས་རྒྱབ་སྐྱོར་དེ་ལ་ཡང་དོ་སྣང་ཤུགས་ཆེན་པོ་བྱེད་ཀྱི་ཡོད་པ་རེད། ད་ཨ་རི་གིས་ཐའེ་ཝན་གྱི་སྲིད་འཛིན་གྱི་འོས་བསྡུ་འདི་ལ་འཛིན་པའི་བསམ་ཚུལ་དེ་གིས་ཐའེ་ཝན་གྱི་ད་འོས་ཤོག་འཕེན་མཁན་མང་པོ་ཅིག་གི་བསམ་བློ་བསྒྱུར་ཐུབ་ཀྱི་ཡོད་པའི་རྐྱེན་གྱིས་ད་ཐའེ་ཝན་གྱི་ནང་གི་སྲིད་འཛིན་གྱི་འོས་མི་མང་པོ་ཅིག་གིས་ཨ་རིའི་ནང་དུ་འཚམས་འདྲི་གཟིགས་སྐོར་གནང་གི་ཡོད་པ་རེད། ད་ཐའེ་ཝན་གྱི་མི་དམངས་སྲིད་དོན་ཚོགས་པ་ནང་གི་སྲིད་འཛིན་གྱི་འོས་མི་ཁི་ཝུན་ཀྲི་ཟེར་བ་འདི་གིས་ད་ཕྱི་ཟླ་བཞི་པ་གི་ཚེས་པ་བརྒྱད་ནས་བཟུང་སྟེ་ཨ་རིའི་ནང་དུ་ད་ཉི་མ་ཁ་ཉི་མ་ཉི་ཤུ་རྩ་གཅིག་གི་རིང་ལ་འཚམས་འདྲི་གཟིགས་སྐོར་གནང་བ་དང། ཡང་དེ་བཞིན་དུ་ད་ཆབ་སྲིད་ཚོགས་པ་གང་ལ་ཡང་མི་གཏོགས་པའི་ད་རང་དབང་ཅན་གྱི་འོས་མི་གོ་ཐའེ་མིན་ནི་ད་ད་ལོ་ཟླ་བ་བདུན་པ་གི་ཚེས་པ་སུམ་ཅུ་ཐམ་པ་ཉིན་ནས་བཟུང་སྟེ་ཉི་མ་བཅུ་ཐམ་པ་གི་རིང་ད་ཨ་རིའི་ནང་དུ་འཚམས་འདྲི་གཟིགས་སྐོར་གནང་ཡོད་པ་རེད། ད་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་གྱི་འོས་མི་ལའེ་ཆིན་ཏེ་ནི་ད་ཕྱི་ཟླ་བརྒྱད་པའི་ནང་ཐའེ་ཝན་དང་ཕྱི་འབྲེལ་ཡོད་པའི་རྒྱལ་ཁབ་བཅུ་གསུམ་གི་ནང་གི་ཕ་ར་གོ་ཝེ་ཟེར་བ་དེ་ལ་འཚམས་འདྲི་གཟིགས་སྐོར་ལ་ཕེབས་པའི་ལམ་ཁ་ནས་ད་ཨ་རི་བརྒྱུད་དེ་ཨ་རིའི་ནང་གི་ནིའུ་ཡོར་ཁི་དང་དེ་བཞིན་ད་ཅིག་སན་ཧྥི་རན་སི་ཀོ་དེ་ལ་ཕེབས་པ་དང། ཡང་ཐའེ་ཝན་གྱི་གོ་མིན་ཏང་གི་ནང་གི་སྲིད་འཛིན་གྱི་འོས་མི་ད་ཧོའུ་ཡུའུ་ཡི་ཁོང་ནི་ད་ཟླ་བ་རྗེས་མའི་ནང་དུ་ཨ་རི་ལ་ད་འཚམས་འདྲི་གཟིགས་སྐོར་ལ་ཕེབས་གི་ཡོད་པ་རེད་ད་ཁོང་ནི་ཟླ་བ་དགུ་བ་གི་ཚེས་པ་བཅུ་བཞི་གི་ཉིན་ད་ཚུར་ཨ་རི་ལ་སླེབས་ཏེ་དང་པོ་ད་ནིའུ་ཡོར་ཁི་དང་དེ་མིན་ད་ཨ་རི་རྒྱལ་ས་ཝ་ཤིང་ཏོན་ལ་སོགས་པ་དེ་ལ་ས་ཕེབས་གི་ཡོད་པ་དང་དེ་ནས་དགུ་བ་ཉི་ཤུ་གཅིག་གི་ཉིན་མོ་དེ་ལ་ད་སན་ཧྥི་རན་སི་ཀོ་ལ་ཕེབས་ནས་དེ་ནས་ཕྱིར་ཐའེ་ཝན་ལ་ཕེབས་ཀྱི་ཡོད་པ་རེད། འོ་ན་ཞི་ཅིན་ཕིང་གིས་ད་ཐའེ་ཝན་གྱི་ལས་སྟངས་འདི་ལ་དོ་སྣང་ག་འདྲ་ཞིག་བྱེད་ཀྱི་ཡོད་ཀྱི་རེད། ཞི་ཅིན་ཕིང་ལ་དེ་ལ་ཤུགས་རྐྱེན་ག་འདྲ་ཞིག་ཡོང་གི་རེད་ཟེར་ན་ད་ཨ་རིའི་ནང་གི་དམག་དོན་དབྱེ་ཞིབ་པ་ད་རྒན་པ་ཅིག་གིས་ད་ལོ་ཟླ་བ་ད་དྲུག་པའི་ནང་དུ་ཅིག་གཏམ་རྒྱུད་ཅིག་སྤེལ་བ་ལྟར་ན་ད་ཐའེ་ཝན་གྱི་ནང་གི་མི་སུ་ལ་རྒྱལ་ཁ་ཐོབ་ན་ཡང་ཞི་ཅིན་ཕིང་གི་ད་བསམ་བློ་དེ་ལ་འགྱུར་བ་གང་ཡང་ཐེབས་ཐུབ་ཀྱི་མ་རེད་ཟེར་ནས་བརྗོད་ཡོད་པ་རེད། ད་ཡང་ཞི་ཅིན་ཕིང་སྲིད་འཛིན་ཆགས་པའི་རྗེས་སུ་ཐའེ་ཝན་གྱི་ནང་དུ་ད་སྡིགས་ར་བྱེད་ཚད་ཇེ་མང་དུ་གྱུར་བ་དང་དེ་ལ་བརྟེན་ནས་ཐའེ་ཝན་གྱི་ནང་གི་ད་མཚོ་འགག་ཕྱོགས་གཉིས་ཀྱི་གཅིག་སྒྲིལ་ལ་ངོ་རྒོལ་བྱེད་མཁན་ཀྱང་ཇེ་མང་དུ་གྱུར་ཡོད་པ་རེད། ད་དེ་བཞིན་དུ་ཧོང་ཀོང་གི་ནང་གི་རང་དབང་ཚང་མ། ད་དེ་སྔོན་ཁས་ལེན་བྱས་པ་རྣམས་སྣང་མེད་དུ་བཞག་སྟེ་ད་ལྟ་དམ་བསྒྲགས་ཀྱི་འོག་ཏུ་བཅུག་ཡོད་པའི་རྐྱེན་གྱིས་ཞི་ཅིན་ཕིང་ལ་ཡིད་ཆེས་བྱེད་མཁན་དེ་ལས་ཀྱང་ཇེ་ཉུང་དུ་གྱུར་ཡོད། བྱས་ཙང་མི་མང་པོ་ཞིག་གིས་ད་ཀུ་རེ་དང་བཅས་ཏེ་ཞི་ཅིན་ཕིང་ནི་ཐའེ་ཝན་རང་བཙན་གྱི་ལམ་དུ་འདེད་མཁན་དེ་ཡིན་པ་དང་ཁོང་ནི་ད་ཐའེ་ཝན་རང་བཙན་གྱི་ཡབ་མེས་རེད་ཅེས་བརྗོད་ཀྱི་ཡོད་པ་རེད། ད་སུ་ལ་ཐོབ་རུང་ད་འདེམས་ཐོན་བྱུང་བའི་སྲིད་འཛིན་དེ་བོ་ནི་ཐའེ་ཝན་གྱི་སྲིད་འཛིན་སྐབས་བཅུ་དྲུག་པ་དེ་ཆགས་རྒྱུ་ཡིན་པ་དང་མང་ཚོགས་ཀྱིས་ཐད་ཀར་དུ་འོས་འདེམས་བྱས་པའི་སྲིད་འཛིན་ཨང་བརྒྱད་པ་དེ་ཆགས་རྒྱུ་ཡིན་པ་རེད། ད་ནི་ཐའེ་ཝན་གྱི་ད་སྲིད་འཛིན་གྱི་འོས་བསྡུ་དང་འབྲེལ་བའི་ད་བགྲོ་གླེང་ད་འདི་ནས་མཚམས་འཇོག་རྒྱུ་ཡིན། འདི་ག་ཨ་རིའི་རླུང་འཕྲིན་ཁང་གི Podcast ལས་རིམ་ལ་གསན་མཁན་ཡོངས་ལ་ཐུགས་རྗེ་ཆེ་ཞུ་གི་ཡིན།